ཨ་ནི་དེ་མ་རེད་འགྲོ་ཨ་ནི་ད་གར་ཡོད་གི་ལོས་ཅི་དང་གི་ད་ནི་སྤྱི་ཚོགས་ཁོ་རང་ནང་ལོས་ཡ་ཚོང་འབྲེལ་ལས་དེ་ཤུགས་ཆེན་པོ་ཞིག་སླེབས་འགོ་ཚུགས་རེད་བ་ད་དུས་རབས་བཅུ་བདུན་དེ་དུས་ཚོད་སྐབས་སུ་ལོས་དེ་ཚོང་འབྲེལ་ལས་དེ་ཨོ་ཤུགས་ཆེན་པོ་ཞིག་སླེབས་པ་རེད་ད་ཚོང་འབྲེལ་ལས་དེ་དེ་གས་དེ་ཨ་ནི་ཕྱིས་སུ་ལོས་ཡ་ད་ནི་ནགས་ཚལ་དེ་བར་དར་དུས་སྐབས་སུ་ད་ཁོ་རང་ཚོས་གས་ཚོང་བྱེད་འགོ་ཚུགས་རེད་ད་ཁོ་ཚོས་གི་ག་རེ་བྱེད་འགོ་ཚུགས་རེད་ཟེར་ལབ་ན་ཨ་ནི་ནགས་ཚལ་ནང་ལོས་དེ་ཅ་ལག་ག་རེ་ག་རེ་རག་གི་འདུག་དེ་གས་ཆ་ཚང་ཞིག་ཚོང་རྒྱག་པའི་འགོ་ཚུགས་རེད་ད་དཔེར་ན་ཆ་བཞག་ན་སྦྲང་རྩི་དེ་འདྲ་ཅིག་རག་ཡོད་རེད་བ།

ད་ཁོ་རང་ཚོ་གི་བར་ལ་ཡང་འཁྲུག་པ་མང་པོ་ཅིག་ཤོར་བ་རེད། འཁྲུག་པ་མང་པོ་ཅིག་ཤོར་ཨ་ནི་གལ་སྲིད་གཅིག་གིས་སུ་ཐོབ་པ་ར་བ་བྱེད་ན་ཨ་ནི་ཁོ་རང་ཚོ་གི་ས་ཆ་དེ་གས་དེ་མངའ་འོག་བསྡུ་བ་ར་འདི་ལས་ཅི་ནས་ལུགས་སྲོལ་མང་པོ་ཅིག་ཡོད་རེད། དེ་ཅིག་དྲན། ད་ནགས་ཚལ་ནང་ལ་ཡང་མི་མང་ཆེ་ཁོ་རང་ཚོ་གི་ཆོས་ལུགས་དམིགས་བསལ་གྱི་ཡོད་མ་རེད་ད་ཁོ་རང་ཚོ་མང་ཆེ་ཨ་ནི་མཆོད་པ་ག་རེ་ལ་བྱེད་ཀྱི་ཡོད་རེད་ཟེར་ན་ཨ་ནི་ཤིང་སྡོང་དང་ར་བ་རྡོ་དང་ཆུ་དང་འདི་གས་ལ་ར་ཁོང་ཚོ་གི་ར་བ།

འདི་སྐོར་ལ་ང་ཚོ་སྦྱངས་རེད་བ་ད་འདུག་བྱས་ནས་ང་ཚོ་དེ་རིང་གི་ལེ་ཚན་འདི་དེ་ར་མཚམས་བཞག་གི་ཡིན། ཨ་ནི། རྗེས་མའི་ལེ་ཚན་ནང་ལ་ཡང་མགྱོགས་པོ་ན་ང་ཚོ་ཐུག་ཆོག་པ་བྱེད།